འདི་ཧན་སྟོང་དུ་འདི་ན་མ་སམ་མེ་གི་མ་འགྲོ་བོ་ཆེ་ར་ང་ཁེ་ག་ར་ལུ་ལབ་ནི་ལབ་ད་ལུ་གཉན་སེ་མི་ཆམ་ད་པུན་སིམ་འདི་ཚུལ་གི་བྱ་རོ་ཏོ་ས་འདི་ཚུལ་ལེ་ག་ར་ཁིག་འདི་ཤུ་སེ་ལབ་ད་ཏི་འདི་བེ་ད་བུ་ར་ཆེ་གེ་འདི་སུ་མེ་གི་བྱ་རོ་འདི་ཚུལ་ཁིག་འདི་འོང་འདི་བེ་འོང། འདི་སུ་མེ་ཡོད་པུ་རུ་ཆུ་བ་ཅིན་ད་རེ་འདི་ལུ་ཆུ་འདི་གཉན། ཉིན་གཅིག་གི་ཚེ་ང་གི་འདི་སུ་མེ་གི་མ་ཚོང་ཁ་ན་སོང་ཤིམ་ད་ལུ་འདི་ཁ་ལུ་ང་གི་སེན་ཡང་ཅི་བ་ང་གི་འདི་མ་ཁུ་ཅི་འུ་ནི་གི་དེ་ལུ་ང་གི་ཉོ་ཡིན། འདི་ཉོན་འོང་དག་ལུ་སྦོ་ཀྲོལ་ཆུང་གུ་གཅིག་ང་གི་ཉོན་འོང་དེ་གི་བས་འདི་སྣ་མ་སེ་མ་ངེ་ང་གི་ད་བུ་ར་འུ་ནི་དེ་གི་འདི་གི་མི་ག་ཅིག་ན་འདི་གི་དྲིམ་ག་དེ་བས་ག་འདི་ང་གི་འོང་ཤེས་ནི་དེ་གི་འདི་ང་གི་ཉོན་འོང་དེ་བག་དེ་སོང་ཡིན་འདི་མ་སོང་ག་ན་ལུ་ང་གི་ཁབ་ཆེ་ཤིམ་དག་ལུ་འུ་འདི་མ་ཏདེ་ར་བེ་རུ་ར་ང་གི་ཧེ་མ་ལེ་ར་ང་གི་འུ་འདི་ཧོ་མི་གོ་ལེ་བས།

ཏཱ་བུ་རཱའི་ཁོ་ད་ཅི་ཁ་ཇོ་ཨིན། དེ་ཅི་མེ་ཇོ་ཨུ་ད་ལུ་ང་ཅེ་ནམ་ཅི་ར་བེ་རུ་ཀན་ཅོ་ལུ་མ་གའ་ཨུ་ཆ་དེག་བེ་བེ་དུ་ཇོ་ཨུ་རུ་ཅོ་ཅིན། དེ་གའི་སྟེང་ལས་ཀན་ཅོ་གི་ན་མ་སེ་མེ་གི་ག་ཚོ་འབྱུང། དེ་ཅི་མེ་ཅི་ཅིན་ཝོ་ཤེ་བི་ད་ཏུན་དེ་བེ་ཀན་ཅོ་ལའི་ན་མ་སེ་བཀའ་དྲིན་ཆེ་སེ་ཞུ་སྐབས་གི་དོན་ད་དེ་ང་ཅེ་མིག་གི་ན་ན་ལེ་ར་ཁ་ཐེན་དེག་བེ་ལབ།

ཀུན་སྤྱོད་ཀྱི་གཉེན་སེམས་མི་འཇམ་ད་ཕུན་སིམ་དུ་ཆུ་ཀ་ར་ལུ་ཀུན་སྤྱོད་ཀྱི་ཚན་གྱི་ནང་ན་ལེ་ར་སྐུ་གཟུགས་བཟང་པོ་དང་ཁྲིད་དེ་བས་ད་རེ་གི་ལས་རིམ་དེ་གི་ནང་ན་ལུ་ཆུ་ཀ་ར་ལུ་ཅན་པོར་ལེགས་སོ་གཡུལ་སེ་ཤུ་ནི་ཨིན། ངེད་ཀྱི་སེམས་ཀྱི་ནང་ན་ལེ་ར་མ་དྲ་བོ་གཅིག་མནོ་བསམ་ལས་གཞོམ་བྱེད་པའི་ཐང་དེ་ཡོད་ད་ཐུན་དེ་བས་ཆེ་སྤུན་ཆ་དེ་ཆུ་ཀའི་མནའ་མ་སེམས་མེད་ཀྱི་དགའ་ཚོར་འཇུ་དེ་གི་བས་ད་རེ་ང་ལུ་མནའ་མ་སེམས་མེད་ཀྱི་རོགས་རམ་ཀུན་སྤྱོད་ཀྱི་ང་ལུ་མནའ་དེ་ཡིན་ཨི་མེད་མནོ་བསམ་ལས་མ་དྲ་བོ་གཅིག་པའི་ཐང་དེ་འོང། འདི་སུ་མེ་ཡོབ་དག་ཐུན་དེ་བས། ཁྱེད་ཕམ་པན་ཆ་དེ་ཆུ། ལམ་དག་དེ་ཡོད་རུ་ར། ག་རིང་ན་ལུ་ཇོ་དེ་ཡོད་རུ་ར། འདི་སུ་མེ་དོ་རུ་ར། ཁྱེད་ཀྱི་ནག་ཚལ་ནལ་ཕ། འདི་སུ་མེ་གི། ན་མ་སེ་མེ་གི། ནུ་དེ་ཆུ་དག་དེ་ཡོབ་དག་ལུ། ཁྱེད་སེམས་ཁ་ལུ་ར། མ་དྲོ་ཅི་ནོ་སམ། ན་མ་སེ་མེ་མ་དྲོ་ཅི་དང་དེ་བས་འོང། ཡང་ཁྱེད་ཕན་ཆ་ར་ཅམ་ཅི་གི་བས། ན་མ་སེ་མེ་གི། འབྲུ་སི་སི་གི་ཉེན་ཁ་ལུ། ཇོ་ནི་གི་དེན་ལུ། ཁྱེད་ཀྱི་ན་ན་ལེ་ར།

ད་བདེ་སྐྱིད་ཁོ་ལས་ང་ཆེ་གི་ཕམ་པིན་ཆ་དེ་ཚུལ་གི་ན་མ་ས་མེད་མ་དྲོ་ཆེ་ཆེ་གི་སེམས་གི་ནང་ན་ལེ་ར་ལ་ལན་བེ་དེ་བེ་འོང་དེ་བེ་འོང། དེ་བེའོ་ད་ཏིང་དེ་བེ་ང་ཆེ་ཚུ་ཆེ་ཕམ་པིན་ཆ་དེ་ཚུ་ན་མེད་ཆེ་གི་རང་གི་སོ་ཅིག་དེ་བེ་ན་མེད་དེ་ཚུ་མེད་ལ་ལན་ཐབ་བོམ་རུ་ཆེ་བེ་ཆིན་མ་པ་ལེ་ར་ང་ཆེ་ཡ་ཐོ་རི་ལུ་མི་ཧུའི་སེ་ལབ་ད་ཏིང་དེ་བེ་ང་ཆེ་ཚུལ་གི་ན་མ་ས་མེད་གི་རིབ་འགྲིམ་གོ། ད་ང་ཅེ་མི་རྒན་ངེ་ར་བེ་རུ་ར་མི་གཞོན་ཅི་ར་བེ་རུ་ར་ཡང་ཅེ་མ་ཏོ་ཏོ་ཁི་ཨ་ལུ་ཁི་དི་ཧོང་དི་དི་ཤི་དི་ཡ་སོབ་ད་ལུ་དི་ཚུ་ག་ཏི་ཇོང་བུ་དི་ང་ཅེ་གི་ག་གེ་ལ་མི་སུ་དེ་བེ་ཨོ་ད་ཏི་དི་བེ་ང་ཅེ་ཚུ་ཕམ་པེ་ཆ་དི་ཚུ་གི་ན་མ་སུ་མེ་གི་ལུ་ཇུ་ལབ་ད་ལུ་ག་ཅི་ཚུ་མེ་ལབ་ཁོ་ག་ང་ཅེ་གི་ནམ་ཁུ་ཙོ་ག་ལུ་ག་ཅི་ཚུ་མེ་གི་ལུ་ཇུ་དི་ཚུ་ཧ་ཁོ་ཡི་ག་དེ་གི་ཁུ་ལེ་ང་ཅེ་གི་ན་མ་སུ་མེ་གི་ང་ཅེ་ཚུ་གི་སེམས་ཚུགས་དི་བེ་ཉེ་མགོ།

ཀྱེ་ཁྱོད་ཀྱི་ཐུགས་ཉིད་ཀྱི་སྒོ་ལས་བའི་ང་རྒྱལ་ལུས་ཅབ་ཟད་དེ་བས་ན་ཡང། ད་ག་ཅིག་དོན་ལུས་ཅབ་ཟད་འོ་མོ་ས་ལ་བུར་ཆེ་བ་ཅན་ང་རྒྱལ་སྨིག་རྡུལ་ཚུལ་རྣམ་མ་སེམས་མེད་ཀྱི། དཀའ་ངལ་དང་སྡུག་བསྔལ་རྣམས་ལ་ཡུལ་ཡུལ་མེད་སྨིག་རྡུལ་ཚུལ་ལུས་ཡང་ཅི་མ་ཆུ་ནག་ལུས་ཆུང་ངུ་དེ་ཤིའུ་ཨིན། ཡང་ཅི་བ་ང་རྒྱལ་ཤི་ངོ་ཟེག་ཤི་ངོ་ལ་བ་དུས་རུས་དེ་ཤི་གོ་ནུ་ང་རྒྱལ་རྡུལ་ཚུལ་བདུད་རྩི་མེ་ལ་ལན་ཐབས་དེ་འཇོག་ཨིན། བདེན་པའི། ཚ་ལྷའི་སྤུ་ལས་ང་རྒྱལ་གྱི་བེ་ནི་མེའོ།

འདི་བྱ་ཁོ་ཁ་ཅི་བས་ས་སྲེག་ས་ནི་མོ་སི་ལབ་ལབ་ད་ལུ་འདི་ཁ་ན་ཡུལ་མི་གི་པ་ཧྲེ་རེ་མི་ནུ་འདི་གི་ཨམ་ཙེ་མི་ནུ་སི་ལབ་ད་ལུ་ང་གི་ང་གི་འདི་ཙུ་མེ་གི་ལ་སོབ་བེ་ནི་གི་དེ་ལོ་ཅག་དྲེག་ཅི་ཅག་དྲེག་དབ་ཏི་ནི་བེ་དེ་ནོ་ར་འདི་ལ་འདི་ང་གི་འདི་བྱ་ཁོ་འདི་སྲེག་འདི་ས་ཧུ་རུ་ཆི་བེ་ཅིན་དེ་ནོ་ར་ངེ་གི་མི་འདི

དོ་རུ་ར་ང་གཅིག་གིས་ཨང། དྲུག་གི་ནར་མ་བཏགས་ཏེ་འཇོག་དང་ལུ་ཁོ་གི་ང་ལོ་ནར་མ་ས་མེ་གི་སོ་ས་པས། དོ་རུ་ར་ཆུ་ལོག་འདི་ཆུ་དེ་རྫི་མེ་གི་ཀི་བ་ལེ་མགོ་སེ་ལབ་དང་དེ་ནི་བའི་དོན་ར་འདི་སྐོར་ལས་སྐྱོན་ཆོས་ལས་ལས་ཤ་བཀའ་དྲིན་ཆེ་ཚེ་ཞུ་ཨིན། འདི་ཅོག་ར་ཅི་པེ་ར་ནི་གི་ཕམ་པིན་ཆ་ཆ་རོ་ཏོ་ཚ་དེ་ཚུ་གེ་སེམས་དེ་ནར་མ་ས་མེ་ཡ་ད་མ་དཀྲོག་དེ་བེ་རུ་ར།

འདི་ཅམ་གྱི་མ་གཏོགས་གང་གིས་ལམ་འཇོག་བདག་ལུས་ལམ་ཕྲ་འདི་བཟོ་འདི་ན། འདི་སུ་མེད་ཀྱི་འདི་བམ་པིན་ཆ་འདི་ཆུ་ལས་འདི་སུ་མེད་ཀྱི་ལ་ཡ་ལིང་ཤིང་ལ་བ་མེན་པ་ལུ་ག་ཏེ་ར་བེ་རུ་ར་ང་ཅེ་ཆུ་གི་དོ་དོ་དའི་བམ་ར་བེ་རུ་སམ་ལུ་ཛོང་ཁ་ར་བེ་རུ་འདི་སུ་མེད་སམ་ཅི་ར་བེ་རུ་ཁོང་ག་ར་ལུ་ར་ཅི་ལ་བོམ་ན་སེ་ཤུ་ནི་ཨིན།